གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་ང་རིག་འཛིན་ཆོས་སྒྲོན་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པའི་ཚེས་བཅུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་གཅིག་གཟའ་ལྷག་པའི་དགོང་དྲོའི་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ནས་བཀོད་སྒྲིག་གནང་བའི་ཐོག་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་བཅས་ང་ཚོ་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། ད་རིང་ལས་རིམ་ཁག་གི་ཐོག་མར་བོད་ཀྱི་བཙོན་ཁང་ནང་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་ནས་སླར་ཡང་བོད་རང་སྐྱོང་ལྗོངས་མི་དམངས་བཙོན་ཁང་སྒོ་ཁར་ཞུ་གཏུག་གི་ངོ་རྒོལ་ལས་འགུལ་སྤེལ་ཡོད་པ་སོགས་རྒྱལ་སྤྱིའི་གསར་འགྱུར་ཁག་དང། ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིང་ཀང་རྒྱ་གར་ལ་སླེབས་པའི་སྐབས། བོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ནས་རྒྱ་ནག་གཞུང་ཚབ་ཀྱི་མདུན་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐོར་གནས་ཚུལ་ཞིག་དང། བསྟན་འགྲོ་སྤྱིའི་བདེ་ཐབས་དང་ལྷག་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་ཀྱི་རིས་མེད་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་རྒྱུ་སོགས་ཀྱི་ཆེད་དུ་རྒྱ་གར་ལྷོ་ཕྱོགས་ཁུལ་གྱི་གདན་ས་གྲྭ་ཚང་ཁག་ནང་ཆོས་འཕྲུལ་སྨོན་ལམ་ཆེན་མོ་འཚོགས་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། དེ་ནས། ཤེས་ཡོན་སློབ་གསོའི་ལེ་ཚན་ནང་རིགས་ལམ་སྦྱངས་ནས་སེམས་ལ་འགྱུར་བ་ཐེབས་ཡག་དང་ཕན་ཐོགས་རྒྱ་ཆེན་པོ་ཞིག་ཡོང་གི་ཡོད་པ་མང་པོ་ཞིག་ལ་ཉམས་མྱོང་ཐོག་ནས་ར་སྤྲོད་ཡོང་གི་ཡོད་པའི་སྐོར་དགའ་ལྡན་བྱང་རྩེ་གྲྭ་ཚང་གི་དཔེ་ཁྲིད་དགེ་རྒན་དགེ་བཤེས་དགེ་འདུན་ཆོས་འཕེལ་ལགས་ཀྱིས་གསུངས་པ་ཞིག་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་རྒྱུ་དང། ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་གྱི་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང། བོད་ནང་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་ནས་སླར་ཡང་བོད་རང་སྐྱོང་ལྗོངས་མི་དམངས་བཙོན་ཁང་སྒོ་ཁར་ཞུ་གཏུག་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་སྐོར་སངས་རྒྱས་དཀོན་མཆོག་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་གི་ཡིན།
བོད་ཀྱི་ཚོང་པ་ཆེན་མོ་རྡོ་རྗེ་བཀྲ་ཤིས་ལགས་སུ་རྒྱ་ནག་གཞུང་གི་གསང་བའི་ཁྲིམས་བཤེར་འོག་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་བཞིན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ཉིན་ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་ནས་བསྐྱར་དུ་བོད་རང་སྐྱོང་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་ཁོང་གི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་བྱ་ཆོག་པའི་ཞུ་གཏུག་ངོ་རྒོལ་ལས་འགུལ་སྤེལ་ཡོད་པ་དང་སྤྱིར་བོད་རང་སྐྱོང་ལྗོངས་མི་དམངས་ཁྲིམས་ཁང་དང་ཁྲིམས་འཛིན་སྡེ་ཁག་ནས་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་རྡོ་རྗེ་བཀྲ་ཤིས་ལགས་ཀྱི་གྱོད་དོན་ལ་བསྐྱར་དུ་ཞིབ་འཇུག་བྱས་ནས། དུས་ཡུན་བདུན་ཕྲག་གཅིག་གི་ནང་ཚུད་དུ་ནང་མིར་ཐག་གཅོད་བརྡ་ལན་གསལ་བོ་ཞིག་སྤྲོད་རྒྱུ་ཡིན་ལུགས་དང། དུས་ཡུན་དེའི་རིང་ནང་མི་ཚོས་ཞུ་གཏུག་ལས་འགུལ་མཚམས་འཇོག་དགོས་ལུགས་བཤད་ཡོད་ཀྱང་ཁྲིམས་འཛིན་སྡེ་ཁག་གི་དཔོན་རིགས་ཚོས་ཁ་བཤད་དོན་ལ་མ་གནས་པ་དང་ཡ་ལན་གང་ཡང་མེད་རྐྱེན་རྡོ་རྗེ་ཚེ་བརྟན་ལགས་ནས་བསྐྱར་དུ་ཞུ་གཏུག་ལས་འགུལ་སྤེལ་ཡོད་པ། བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། གོང་ཞུས་གནས་ཚུལ་མཁོ་སྤྲོད་པ་ཞིག་ནས་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་ནས་བོད་རང་སྐྱོང་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་བརྙན་ལམ་བརྒྱུད་ཞུ་གཏུག་འབོད་སྐུལ་བྱེད་བཞིན་པའི་བརྙན་ཞིག་བསྐུར་བའི་ནང། རྡོ་རྗེ་ཚེ་བརྟན་ལགས་ནས་ང་རང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་རྡོ་རྗེ་ཚེ་བརྟན་ཡིན། ད་ལྟ་ང་རང་ཡོད་ས་དེ་ངའི་སྤུན་མཆེད་བཙོན་འཇུག་བྱས་ཡོད་སའི་བོད་རང་སྐྱོང་ལྗོངས་མི་དམངས་བཙོན་ཁང་མདུན་ལ་རེད། ཁོ་བོས་ལོ་གསར་སྔོན་ཚུད་ནས་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་བྱ་ཆོག་པའི་ཞུ་གཏུག་ཐེངས་མང་བྱས་ཀྱང། བོད་རང་སྐྱོང་ལྗོངས་བཙོན་ཁང་གི་ཁྲིམས་འཛིན་མི་སྣ་ཚོས་རྩ་ཁྲིམས་སྣང་མེད་དུ་བཞག་ནས་ཁྲིམས་དང་མི་མཐུན་པའི་ངང་ལས་དོན་ནར་འགྱངས་དང། འདས་པའི་ལོ་ངོ་ལྔ་རིང་ཁོང་གི་སྤུན་མཆེད་དང་ཐུག་འཕྲད་བྱེད་བཅུག་མེད་པ་མ་ཟད་རྩ་ཁྲིམས་རྩིས་མེད་དང་ཁྲིམས་ལུགས་ཀྱི་འགྲོ་སྟངས་གང་ཡང་མེད་པའི་བྱེད་ཐབས་འོག་ནང་མི་ཚོ་ཁོང་དང་ཐུག་འཕྲད་བཀག་འགོག་བྱས་ཡོད་པ་སོགས་བརྗོད་འདུག། བོད་ཀྱི་མཐའི་ཡང་རྩེ་ཚུལ་ལ་ཡོད་དོ་ཅོག་ཅན་ཡིན་མིན་ཁ་བོ་རྩེ་ཚུལ་ཧྲིན་ཆེན་ཞི་བང་ནང་ཁུལ་རྒྱལ་ཟླ་བོ་དུས་དེ། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་ནས་བུ་ལོན་སྔ་གཡར་དང་འབྲེལ་བའི་ངན་བྱུས་བཤམས་པའི་ཉེས་འཛུགས་འོག་ཚེ་བཙོན་གྱི་ཁྲིམས་ཐག་བཅད་ནས་གྲྭ་བཞི་བཙོན་ཁང་དུ་བཀག་སྟེ་ད་ཆ་མི་ལོ་བཅོ་ལྔ་ཙམ་འགྲོ་བཞིན་པའི་སྐབས་འདིར་ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང། གཅེན་མོ་མགོན་བདེ་ལགས་དེ་བཞིན་གཅེན་མོའི་ཁྱོ་ག་ཆོས་སྐྱོང་ལགས་གསུམ་གྱིས་ཐེངས་མང་ལ་ཡོངས་གྲགས་ངང་ཁོང་གློད་གྲོལ་དགོས་པའི་ཞུ་གཏུག་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད་ལ་ད་ལན་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་ནས་མུ་མཐུད་ཐེངས་འདིར་ཁོང་གིས་བསྐྱར་དུ་བོད་རང་སྐྱོང་ལྗོངས་མི་དམངས་ཁྲིམས་ཁང་ལ་རྡོ་རྗེ་བཀྲ་ཤིས་ཀྱི་གནད་དོན་དེ་ཁྲིམས་དང་མཐུན་པའི་ལག་བསྟར་ཞིག་ཡོང་བའི་རེ་སྐུལ་ཞུ་བཞིན་ཡོད་ལ་དེ་དང་འབྲེལ་ནས་ངས་སླར་ཡང་རྒྱ་ནག་དབུས་ཏང་ཀྲུང་དབྱང་དང་ཁྲིམས་འཛིན་ལྷན་ཁང་ལ་བོད་རང་སྐྱོང་ལྗོངས་ནང་ཁྲིམས་འཛིན་སྡེ་ཁག་གི་རུལ་སུངས་དང།

གསང་བའི་ཁྲིམས་བཤེར་བྱས་པའི་ཐོག་རྡོ་རྗེ་བཀྲ་ཤིས་ལགས་ལ་དངུལ་བུན་སྔ་གཡར་དང་འབྲེལ་བའི་ངན་བྱུས་བཤམས་པའི་ནག་ཉེས་བཙུགས་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་རེད་ལ། གནས་ཚུལ་ལྟར་ན་ཁོང་ལ་བཙོན་ཁང་ནང་རྒྱུན་རིང་མནར་གཅོད་དང་ཉེས་རྡུང་གིས་རྐྱེན་པས་ལུས་པོར་སྨུག་ཐིག་དང་ཁོང་ལ་སྙིང་ནད་དང་དེ་མིན་ཚབས་ཆེའི་ནད་གཞི་གཞན་ཡོད་པའི་རྐྱེན་གྱིས་སྐུ་གཟུགས་ཀྱི་གནས་སྟངས་ཧ་ཅང་སྡུག་པོ་ཡོད་པ་གསལ་ཡོད་པ་རེད། ཡེ་ཤེས་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཡེ་ཤེས་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་འཛུགས་ཞུ་གི་ཡིན། ཡུ་རོབ་ཁུལ་གྱི་བོད་མི་ཚོས་ཨི་ཊ་ལིའི་རྒྱལ་ས་རོམ་ན་བོད་མིའི་གྱེན་ལངས་ཀྱི་ཉིན་མོ་སྲུང་བརྩི་ཞུ་འཆར་ཡོད་འདུག་དེ་ཡང། ANI ཞེས་པའི་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ནང Daily Mirror གྱི་གསར་ལས་ཁང་ནས་བཏོན་པའི་གནས་ཚུལ་ལུང་འདྲེན་གྱིས་བཀོད་དོན་བྱུང་བར་གཞིགས་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་བོད་ནང་རྒྱ་ནག་གཞུང་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བཙན་འཛུལ་བྱས་ནས་ལོ་ངོ་དྲུག་ཅུ་རེ་བཞི་འཁོར་བའི་དུས་དྲན་སྲུང་བརྩི་དང་ལྷག་པར་དུ་རྒྱ་ནག་གཞུང་ལ་ངོ་རྒོལ་མཚོན་ཆེད་ལོ་འདིའི་དུས་དྲན་སྲུང་བརྩི་ཞུ་ཡུལ་ཨི་ཊ་ལིའི་རྒྱལ་ས་རོམ་ནང་གནང་རྒྱུ་ཡིན་ལུགས་བཀོད་འདུག་གོང་ཞུས་གནས་ཚུལ་ནང་གསལ་ལྟར་ན་ཡུ་རོབ་ཁུལ་གནས་སྡོད་བོད་མི་དང་བོད་དོན་རྒྱབ་སྐྱོར་བ་སྟོང་ཕྲག་འགའ་ཤས་མཉམ་ཞུགས་གནང་འཆར་དང། ཐེངས་འདིའི་ལས་འགུལ་གོ་སྒྲིག་ཞུ་མཁན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་དང་ཨི་ཏྲ་ལིའི་མཐུན་ཚོགས། ཨི་ཏྲ་ལིའི་མངའ་ཁུལ་དང་ཉེ་འཁོར་གྱི་བོད་རིགས་སྤྱི་མཐུན་ཚོགས་པ་བཅས་ཡིན་འདུག་ལོ་འདིར་རོམ་ནང་འཚོགས་རྒྱུའི་ཐོག་འདས་པའི་ལོ། ཕྱི་ཟླ་བཅུ་པའི་ནང་འབྲེལ་ཡོད་ཚོས་ཚོགས་འདུ་སྐོང་ཚོགས་གནང་བའི་ཐོག་ནས་ཐག་གཅོད་བྱུང་བ་ཞིག་ཡིན་ལུགས་བཀོད་འདུག་ད་ལྟའི་ཆར་མཛད་རིམ་དམིགས་བསལ་གསལ་ཁ་བཏོན་མེད་ཀྱང་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་ཚོའི་ཆོས་དང་རིག་གཞུང་སྐད་ཡིག་སྨྲ་བརྗོད་རང་དབང་སོགས་ལ་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་དེ་དག་མཚམས་འཇོག་བྱེད་དགོས་པ་དང་བོད་འདི་བཞིན་བོད་མི་ཚོར་ཕྱིར་སྤྲོད་དགོས་པ་སོགས་ཀྱི་དགོས་འདུན་གྱི་སྐད་འབོད་ཀྱི་ལས་འགུལ་སྤེལ་འཆར་ཡོད་ལུགས་བཀོད་འདུག། ད་ག་ནང་བཞིན་བོད་ཀྱི་གནད་དོན་ཐད་འཛམ་གླིང་མི་དམངས་ཚོས་དོ་སྣང་དང་རྒྱབ་སྐྱོར་ཤུགས་ཆེ་ཙམ་གནང་དགོས་པའི་འབོད་སྐུལ་ཞུ་རྩིས་ཡོད་པ་བཅས་ཀྱི་གནས་ཚུལ་བཀོད་འདུག་རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་རྒྱ་གར་ལ་སླེབས་པའི་སྐབས་བོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ནས་རྒྱ་ནག་གཞུང་ཚབ་ཀྱི་མདུན་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པའི་སྐོར། པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་རོགས་གནང། འདི་ཚེས་གཅིག་ཉིན་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པ་བཅས་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཇི་ཉི་ཤུ་ཞེས་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་སླེབས་པར་གོང་ཞུས་ཚོགས་པ་ཁག་གསུམ་གྱི་ཚོགས་མི་དང་རོ་ཧི་ནི་ས་གནས་དང་ལྡི་ལི་བསམ་ཡས་གླིང་ས་གནས་ཀྱི་བོད་པའི་དང་བླངས་པ་བཅས་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ངོ་རྒོལ་སྐྱོན་བརྗོད་ཀྱི་ལས་འགུལ་སྤེལ་ཡོད་འདུག།

དེ་བཞིན་ཡང་ཁོང་ནས་མུ་མཐུད་གསུང་དོན་དུ་ད་རེས་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ངོ་རྒོལ་སྐྱོན་བརྗོད་ཀྱི་ལས་འགུལ་སྐབས་ཁྱོན་ལས་འགུལ་བ་བཅོ་ལྔ་རྒྱ་གར་གྱི་སྐུ་སྲུང་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་ཡོད་པ་དང་ད་ལྟའི་ཆར་ཁོང་རྣམ་པ་ག་དུས་གློད་བཀྲོལ་གཏོང་མིན་ཐད་ཤེས་ཚོད་ཐུབ་ཀྱི་མེད་པ་དང་ལྷག་པར་དུ་ད་རེས་ཀྱི་ལས་འགུལ་ཐོག་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་ནས་དོ་སྣང་ཆེན་པོ་གནང་གི་ཡོད་པ་ཁོང་ནས་གསུང་གི་འདུག། ན་འོ་ད་ལས་འགུལ་བ་བཅོ་ལྔ་ད་རིང་ང་ཚོ་ལས་འགུལ་ནང་ལ་འཛིན་བཟུང་བྱས་པ་དེ་བཅོ་ལྔ་བཅོ་ལྔ་ཐམས་ཅད་ལོ་ད་ལྟའི་རྒྱ་གར་གྱི་ཉེན་རྟོག་གིས་འཇུ་བཟུང་བྱས།

མཐའ་མཇུག་ཁོང་ནས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སླེབས་ལ་ཉེ་བ་ཡིན་དུས་ང་ཚོ་རང་དབང་ལུང་པའི་ནང་ཡོད་པའི་བོད་མི་ཚོའི་ངོས་ནས་བོད་ནང་ལོགས་ལ་ཡོད་པའི་བོད་མིའི་མངོན་འདོད་སྒྲུབ་ཐབས་སུ་ཚང་མས་འགན་འཁུར་ཆེ་བཞེས་ཐོག་ལས་འགུལ་གྱི་རྣམ་པ་འདྲ་མིན་ཐོག་ནས་བོད་དོན་ཆེད་དུ་ལས་འགུལ་སྤེལ་རྒྱུ་གལ་ཆེན་ཡིན་པ་གསུངས་གནང་སོང།

རྒྱལ་ཁབ་ནང་ལོགས་ལ་འབྲེལ་བ་ག་ཚོད་ཆགས་ཀྱི་ཡོད་མེད་དེ་ངོ་སྤྲོད་གསལ་སྟོན་བྱས་ཏེ་ང་ཚོས་ལེན་གྱིན་ཡིན་བསམ་གྱི་ཡིན། ད་ག་ཟེ་ལས་འགུལ་ངོ་བོ་རྣམ་པ་འདྲ་མིན་ཞིག་གི་ཐོག་ནས་སྤེལ་དགོས་དེ་གལ་འགངས་ཆེན་པོ་རེད་ཟེར་ཞུ་ཡི་ཡིན། ཇིའི་ཀྲོན་ཏི་ཞེས་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་དེ་བཞིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཟླ་བ་འདིའི་ཕྱི་ཚེས་གཅིག་དང་གཉིས་བཅས་ཉིན་གཉིས་རིང་ཚོགས་གནང་རྒྱུ་དང་ལྷན་ཚོགས་འདིའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིང་ཀོང་ཡང་མཉམ་ཞུགས་གནང་རྒྱུ་ཡིན་པ་དང་ཁོང་ད་རེས་རྒྱ་གར་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས་ཨེས་ཇེ་ཤང་ཀར་ལགས་ཀྱི་མགྲོན་འབོད་ཐོག་སླེབས་པ་ཞིག་ཡིན་འདུག། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མེ་རི་ཁའི་དབུས་གསང་བའི་ལས་ཁུངས་ཀྱིས་ཏོག་དབྱིབས་ནད་གཞི་འདི་བཞིན་ཐོག་མར་རྒྱ་ནག་གི་ཝུ་ཧན་སྨན་སྦྱོར་བརྟག་དཔྱད་ཁང་ནས་ཐོན་ཡོད་ལུགས་གསུངས་འདུག Reuters གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་ཨ་མེ་རི་ཁའི FBI འམ་དབུས་གསང་བའི་ལས་ཁུངས་ཀྱི་སྤྱི་ཁྱབ Christopher Wray མཆོག་གིས་གཟའ་མིག་དམར་ཉིན་ཨ་རིའི Fox བརྙན་འཕྲིན་ལས་ཁུངས་ཀྱི་བཅར་འདྲི་དང་ལེན་སྐབས། ཏོག་དབྱིབས་གཉན་རིམས་སམ་ཡོངས་གྲགས་སུ Covid nineteen ཞེས་པའི་ནད་འདི་བཞིན་ཐོག་མར་རྒྱ་ནག་གི་ཝུའུ་ཧན་གྲོང་ཁྱེར་ནང་གི་སྨན་རྫས་བརྟག་དཔྱད་ཁང་ནས་གྱར་བ་ཞིག་ཡིན་པར་ང་ཚོས་ཡུན་རིང་ཞིབ་འཇུག་བྱས་པ་བརྒྱུད་ནས་ཕལ་ཆེར་ཤོད་ཐུབ་ཀྱི་རེད་ཅེས་གསུངས་འདུག་ལ་ཁོང་གིས་མུ་མཐུད་ནས། རྒྱ་ནག་གཞུང་ནས་ཨ་མི་རི་ཀས་གཙོས་ཕྱི་ཕྱོགས་ནས་ནད་འདིའི་བྱུང་རྩའི་སྐོར་ཞིབ་འཇུག་བྱ་རྒྱུར་འགོག་རྐྱེན་དང་ཆོག་མཆན་མ་སྤྲད་པར་གཡོལ་ཐབས་བྱེད་ཀྱི་ཡོད་ལུགས་སྐྱོན་བརྗོད་ཀྱང་གནང་འདུག། དེའི་གོང་ཙམ་ལ་ཨ་མི་རི་ཀའི Wall Street Journal དང་གཞན་ཡང་གསར་འགྱུར་བརྒྱུད་ལམ་ཁག་ཅིག་ནང་གནས་ཚུལ་བཀོད་དོན་བྱུང་ཡོད་པ། འོན་ཀྱང་རྒྱ་ནག་ཕྱི་སྲིད་ལས་ཁུངས་ལ་གནད་དོན་འདིའི་ཐད་ཨ་རིའི་གསར་འགྱུར་བརྒྱུད་ལམ་ཁག་གིས་བཀོད་དོན་བྱུང་བ་སའི་ཐད་དྲི་རྩད་བྱས་པའི་སྐབས་དེ་སྔ་ནས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་དང་རྒྱ་ནག་གཉིས་ཟུང་འབྲེལ་གྱིས་བཏོན་པའི་སྙན་ཐོ་གཞིར་བཟུང་ལས་ཝུ་ཧན་གྱི་བརྟག་དཔྱད་ཁང་ནས་གྱར་བ་ཞིག་ཡིན་ལུགས་ལན་འདེབས། བརྒྱབ་མེད་པ་རེད། དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་མཇུག་ཏུ་རྒྱ་ནག་ནས་ཐོག་མར་ཐོན་པའི་ཏོག་དབྱིབས་བཅུ་དགུ་ཞེས་པའི་ནད་འདི་བཞིན། རིམ་པས་ཨ་མི་རི་ཀས་གཙོས་འཛམ་གླིང་ཡུལ་གྲུ་ཕལ་ཆེར་ཉིས་བརྒྱ་ལྷག་ཙམ་ནང་ཁྱབ་སྟེ་ད་བར་འདས་པའི་ལོ་གསུམ་ལྷག་ཙམ་ནང། མི་གྲངས་ས་ཡ་འགའ་ཤས་ཀྱི་ཚེ་སྲོག་ཤོར་བ་དང་འཚོ་རྟེན་རྟེན་གཞི་དང་རྒྱལ་སྤྱིའི་དཔལ་འབྱོར་སོགས་ཕྱོགས་ཡོངས་ལ་དོ་ཕོག་བསམ་ཡུལ་ལས་འདས་པ་ཞིག་ཐེབས་ཡོད་པ་རེད། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐེ་ཝན་གྱི་སྲུང་སྐྱོབ་མངའ་ཁུལ་དུ་རྒྱ་ནག་གིས་གནམ་དམག་གནམ་གྲུ་འཕུར་སྐྱོད་བྱས་པའི་གནས་ཚུལ་འདུག Reuters གསར་ལས་ཁང་ནས་གནས་ཚུལ་སྤེལ་བར་ལྟར་ན། ཐེ་ཝན་གྱི་བདེ་སྲུང་ལས་ཁུངས་ནས་སྤྱི་བསྒྲགས་སྤེལ་བའི་ནང། ད་རེས་གཟའ་ལྷག་པའི་ཉིན། ཐེ་ཝན་ལྷོ་ནུབ་མངའ་ཁུལ་གྱི་སྲུང་སྐྱོབ་མངའ་ཁུལ་དུ་རྒྱ་ནག་གིས་འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང། གནམ་དམག་གནམ་གྲུ་བཅུ་དགུ་ཙམ་འཕུར་སྐྱོད་བྱས་པ་ཤེས་རྟོགས་བྱུང་ཡོད་ཀྱང་ཐེ་ཝན་གྱི་ངོས་ནས་ད་བར། དེར་རྟོག་ཞིབ་བྱེད་བཞིན་ཡོད་ལུགས་གསུངས་པ་དང་ཆབས་ཅིག་ད་ལྟའི་ཆར་གནམ་གྲུ་དེ་དག་མར་ཕབ་མེད་ལུགས་ཀྱང་འགྲེལ་བརྗོད་གནང་འདུག་ཡང་གོང་ཞུས་གནས་ཚུལ་ནང་བཀོད་པ་ལྟར་ན། འདས་པའི་ལོ་ངོ་གསུམ་ཙམ་རིང་རྒྱ་ནག་གིས་ས་མཚོ་གནམ་གསུམ་ནས་ཐེ་ཝན་ཐོག་དམག་དོན་གྱི་སྡིགས་ར་ཡང་སེ་བསྐུལ་ཡོད་ཀྱང་དེ་དག་རྒྱ་ནག་རང་ཉིད་ཀྱི་ས་སྲུང་ཡིན་ཚུལ་འགྲེལ་བཤད་བརྒྱབ་པ་དང་ཆབས་ཅིག་ཨ་མི་རི་ཀས་གཙོས་རྒྱལ་ཁབ་གཞན་གྱིས་ཐེ་ཝན་གྱི་གནད་དོན་ཐོག་ནས་ཐེ་ཇུས་བྱས་པ་ཡིན་ན་དེར་གཞིགས་པའི་རྒྱ་ནག་གི་གྲ་སྒྲིག་ཨང་གསར་ཡོད་ཅེས་ཉེན་བརྡ་གཏོང་གི་ཡོད་པ་རེད། ལྷག་པར་དུ་ཨ་མི་རི་ཀའི་ངོས་ནས་རྒྱ་ནག་གཅིག་ཅེས་པའི་ལངས་ཕྱོགས་འཛིན་གྱི་ཡོད་ལུགས་གསུངས་པ་དང་ཆབས་ཅིག་ཐེ་ཝན་གྱི་སྲུང་སྐྱོབ་ཐོག་ཉེན་ཁ་བཟོས་པ་ཡིན་ན་དེར་གཞིགས་པའི་ཨ་རིས་ཐེ་ཝན་ལ་རྒྱབ་སྐྱོར་གནང་རྒྱུའི་ཆོད་སེམས་བརྟན་པོ་ཡོད་ལུགས་ཀྱང་གསུངས་མྱོང་ཡོད་ལ། དམིགས་བསལ་འདས་པའི་ལོ་དེའི་ནང་ཨ་རིའི་གཞུང་འབྲེལ་མི་སྣ་དང་གྲོས་ཚོགས་འོག་མའི་སྐབས་དེའི་ཚོགས་གཙོ་ལྕམ Nancy Pelosi མཆོག་གིས་དབུས་པའི་སྐུ་ཚབ་ཚོགས་ཆུང་ཞིག་ཐེ་ཝན་ནང་རྒྱ་ནག་གིས་ཉེན་བརྡ་བཏང་མིན་ལ་མ་ལྟོས་པར་འཚམས་གཟིགས་ཕེབས་པ་དེས་རྒྱ་ནག་ཁོང་ཁྲོ་ཤུགས་ཆེ་ལངས་ནས་ཐེ་ཝན་ཐོག་ཉེན་ཁ་བཟོ་གི་ཡོད་པ་རེད་ཅེས་བཀོད་འདུག་བསྟན་འགྲོ་སྤྱིའི་བདེ་ཐབས་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་ཀྱི་རིས་མེད་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ་རྒྱ་གར་ལྷོ་ཕྱོགས་ཁུལ་གྱི་གདན་ས་གྲྭ་ཚང་ཁག་ཏུ་ཆོ་འཕྲུལ་སྨོན་ལམ་ཆེན་མོ་འཚོགས་བཞིན་ཡོད་པའི་སྐོར། ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བོད་ཟླ་དང་པོ་ཆོ་འཕྲུལ་ཟླ་བའི་ཚེས་བརྒྱད་ནས་དབུ་འཛུགས་ཀྱིས་རྒྱ་གར་ལྷོ་ཕྱོགས། སྦེལ་ཀོབ་སེ་ར་བླ་སྤྱིའི་ནང་དུ་སེ་ར་བྱེས་སྨད་གཉིས་ཀྱི་དབུ་ཆོས་རྣམ་གསུམ་གྱིས་གཙོས་པའི། བླ་སྤྲུལ་དགེ་བཤེས་དང་དགེ་འདུན་འདུས་མང་ནས། སྟོན་པ་བཅོམ་ལྡན་འདས་ཀྱིས་མུ་སྟེགས་སྟོན་པ་དྲུག་ཆོ་འཕྲུལ་གྱིས་ཕམ་པར་མཛད་པའི་མཛད་པའི་རྗེས་དྲན་ཞུ་ཆེད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཆོག་གི་མཛད་ཆེན་བཞིའི་ཡ་གྱལ། ཆོ་འཕྲུལ་སྨོན་ལམ་ཆེན་མོ་ཚོགས་སྲོལ་གསར་བཏོད་གནང་བ་དེ་ཉིད་མི་ཉམས་རྒྱུན་འཛིན་གྱིས་ཚོགས་གནང་སྟེ། སངས་རྒྱས་ཀྱི་བསྟན་པ་རྒྱས་པ་དང་འགྲོ་ཀུན་བདེ་བ་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་ཀྱི་རིས་མེད་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ། ཆོ་འཕྲུལ་སྨོན་ལམ་ཆེན་མོ་ཚོགས་ཞུས་པ་རེད། དེའི་སྐོར་སེར་སྨད་དགེ་སྐོས་དགེ་བཤེས་བློ་བཟང་དབྱིག་གཉེན་ལགས་ཀྱིས་གསུང་གནང་བྱུང། སངས་རྒྱས་བསྟན་པ་རྒྱས་པ་དང་འགྲོ་བ་བདེ་བ་འགྲོ་བ་བདེ་བ་ལྷག་དོན་དུ་བོད་གངས་ཅན་གྱི་ལྗོངས་འཚོ་བའི་རིགས་སུ་གངས་ཅན་སྐྱེ་འགྲོ་ཡོངས་ཀྱི་སྡུག་བསྔལ་སེལ་བའི་ཆེད་དུ་དེ་སྨོན་ལམ་ཆེན་པོ་ཞིག་དང་མཛད་ཆེན་ཞིག་གནང་ནས་སྨོན་ལམ་ཆེན་པོ་དེ་འོ་དེ་འདྲའི་བཙུགས་པ་དེ་ད་རྒྱུན་འཇགས་སུ་གནས་པ་དེ་འོ་དེ་འདྲ་ཞིག་རེད་ཞུ་བ་ཡིན། ཁོང་གིས་གསུང་ཡག་ལ་སྨོན་ལམ་ཆེན་མོ་ཚོགས་དུས་ཀྱི་རིང་འདུས་ཚོགས་ནས་སྔ་དགོང་གཉིས་ཀྱི་དུས་སུ་ཚོགས་དང་ད་ལོ་དགེ་བཤེས་ལྷ་རམས་པ་ཐོན་མཁན་རྣམས་ནས་གཞུང་ཆེན་བཀའ་པོད་ལྔའི་ཐོག་དམ་བཅའ་བཞུགས་གནང་རྒྱུ་དང་དེ་བཞིན་མཁན་རིན་པོ་ཆེ་རྣམ་པས་སྐྱེས་རབས་ཀྱི་གསུང་ཆོས་གནང་རྒྱུ་སོགས་ལས། གཙོ་བོ་རྗེ་བདག་ཉིད་ཆེན་པོའི་གསང་བའི་རྣམ་ཐར་གྱིས་གཙོས་པའི་ཁྲུས་གསོལ་སོགས་གནང་སྒོ་ཁག་གཅིག་ཡོད་པ་གསུངས་གནང་བྱུང། ཨ་ནི་ཆུ་ཚོད་གཉིས་པ་ནས་ད་ལྟ་ཆུ་ཚོད་བཞི་པ་བར་དུ། ད་སྨོན་ལམ་ཆེན་མོའི་གལ་ཆེ་ཤོས་དེ་དང་སྨོན་ལམ་དང་ཡང་ད་སྐམ་ཚོགས་དེ་གསང་བའི་རྣམ་ཐར་གཙོས་པའི་ད་ཁྲུས་གསོལ་རང་དེའི་ཚོགས་ནི་གལ་ཆེ་ཤོས་དེ། སྐམ་ཚོགས་ནམ་རྒྱུན་གལ་ཆེ་ཤོས་ཡིན་ཙང་དེའི་ཆུ་ཚོད་གཉིས་ནས་བཞི་པ་བར་དུ་དེ་འདྲའི་ཚོགས་ཀྱི་རེད་ཟེར་དེ་འདྲའི་ཞུ་བ་ཡིན་དེ་དགོང་དག་ཆུ་ཚོད་དྲུག་པ་ནས་ཆུ་ཚོད་དགུ་པ་བར་དུ་ཏག་ཏག་བདུན་མཚན་ཉིད་རྩོད་པ་ཟེར་བའི་དེ་དམ་བཅའ་ཆེན་མོ་ཟེར་ད་ཉི་མ་གཅིག་གི་བྱེད་སྒོ་དེ་ཨོ་དེ་འདྲའི་བྱེད། གོང་ཞུས་ལྟར་བོད་ཚེས་བཅུ་བཞི་བར་ཚོགས་དང་དམ་བཅའ། དེ་བཞིན་གསུང་ཆོས་སོགས་ཀྱི་མཛད་རིམ་ཡོད་ཀྱང་བོད་ཚེས་བཅོ་ལྔ་ཉིན། བཅོ་ལྔ་མཆོད་པ་དང་བཅུ་དྲུག་ཉིན་གཏོར་རྒྱག་དང། བཅུ་བདུན་ཉིན་བྱམས་པ་གདན་ཞུ་སོགས་ཀྱི་མཛད་རིམ་ཡོད་པ་རེད་འདུག་ལ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཆོག་གིས་སྨོན་ལམ་ཆེན་མོ་དབུ་འཛུགས་གནང་བ་ནས་བཟུང་སྟེ། ད་བར་མི་ཉམས་རྒྱུན་འཛིན་གྱིས་ཚོགས་གནང་གི་ཡོད་ཀྱང་བར་བར་ལ་ཚོགས་མ་ཐུབ་པ་མ་ཟད་འདས་པའི་ལོ་ཤས་ཀྱི་ནང་ནད་ཡམས་ཀྱི་རྐྱེན་པས་ཆོ་འཕྲུལ་སྨོན་ལམ་ཆེན་མོ་ཚོགས་གནང་ཐུབ་མེད་པ་རེད་འདུག།
བཙན་བྱོལ་ལ་ཕེབས་ཚར་ཙང་ད་སྦག་ས་ཆོས་སྒར་ལ་གདན་ས་གསུམ་གཙོས་པའི་ཆོས་བརྒྱུད་རིས་མེད་ཀྱི་ད་ལྟ་དགོན་སྡེ་ཁག་ཡོད་རེད་དེ་ཡིན་ན་དེ་དུས་སྐབས་དུ་གནས་སྟངས་སྐྱོ་བོ་ཅིག་དང་དེ་འདྲ་ཅིག་རེད་དེ་ཆ་རྐྱེན་རེད་དེ་ཡིན་ན་དེ་མུ་མཐུད་དེ་གདན་ས་གསུམ་གཙོས་པའི

རྣམ་དཀར་དགེ་བའི་ལས་ལ་འབད་འབུངས་གནང་ཞུས་ཀྱང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཆོག་གིས་ཕྱི་ལོ་ཆིག་སྟོང་བཞི་བརྒྱ་དགུ་ལོར། སྟོན་པ་ཤཱཀྱ་ཐུབ་པའི་ཆོ་འཕྲུལ་གྱི་མཛད་པའི་རྗེས་དྲན་ཞུ་ཆེད། ལྷ་སར་ཆོ་འཕྲུལ་སྨོན་ལམ་ཆེན་མོ་འཚོགས་སྲོལ་གསར་གཏོད་གནང་ཞིང། སྐབས་དེར་གདན་ས་སེར་འབྲས་དགའ་གསུམ་ཕྱག་བཏབ་གནང་མེད་ཀྱང། སྐབས་དེ་དུས་དབུས་ཀྱི་གདན་ས་ཆེན་མོ་དྲུག་གསང་བདེ་གུང་གསུམ་དང། དགའ་སྐྱོར་ཟུལ་གསུམ་བཅས་ཀྱི་དགེ་འདུན་པ་རྣམ་པས་གཙོས་པའི་རིས་མེད་ཀྱི་དགེ་འདུན་པ་རྣམས་ལྷན་ཞུགས་གནང་སྟེ། རིམ་པས་གདན་ས་སེར་འབྲས་དགའ་གསུམ་ཕྱག་བཏབ་གནང་བའི་རྗེས། གདན་སའི་དགེ་འདུན་པ་རྣམ་པ་ཆོ་འཕྲུལ་སྨོན་ལམ་ཆེན་མོའི་ནང་ཚོགས་ཞུགས་གནང་སྟེ། ད་བར་ཚོགས་བཞིན་པའི་སྐོར་གསུང་གནང་བྱུང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་སྤྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་མེད་དགུ་ལོ་ལ། སྔ་བ་དེ་སྣེ་གདོང་མི་དབང་གྲགས་པ་རྒྱལ་མཚན་དང་སྣེ་གདོང་རྫོང་དཔོན་ནམ་མཁའ་དཔལ་བཟང་གཉིས་ལ་དེ་ནས་བཀའ་སློབ་གནང་ནས་དད་ཅན་ཁག་ནས་གཙུག་ལག་ཁང་ཞིག་གསོ་ཡིས་གསར་བཞེངས་མཛད་པ་དང་འབྲེལ་ཆོ་འཕྲུལ་སྨོན་ལམ་ཆེན་མོ་བཙུགས་གནང་བ་མཛད་པ་དང། དེ་ནས་བཟུང་ནས་རིན་ཆེན་སྣ་ལྔ་ལས་གྲུབ་པའི་ལྷ་ལྡན་ར་སའི་གཙུག་ལག་ཁང་གི་རྟེན་གྱི་གཙོ་བོ་ཇོ་ཤཱཀྱ་མུ་ནེ་ཞེས་འབོད་པ་དེ་མ་འོངས་པ་ལ་ཀླུ་ཡུལ་དུ་དབོ་དྷི་འདྲེ་གདན་འདྲེན་ཞུ་ཡས་ཕེབས་ཡས་གཤེགས་པའི་ལོ་རྒྱུས་ཡོད་པ་ཙང་དེ་ལས་ཕྱིར་བསྲིངས་པའི་ཆེད་དུ་ཇི་སྲིད་འཁོར་བ་ཇི་སྲིད་མ་སྟོངས་བར་དུ་ར་ས་འཕྲུལ་སྣང་གི་གཙུག་ལག་ཁང་རྟེན་གཙོ་ལ་བཞུགས་སུ་གསོལ་བའི་རྟེན་འབྲེལ་ཆེད་དུ་རྗེ་བདག་ཉིད་ཆེན་པོས་སྐུ་བརྙན་དེ་ཉིད་ལ་གསེར་གྱི་པྲོག་ཞུ་དང་གོས་དཀར་སོགས་ཕུལ་བའི་སྒོ་ནས་དེ་ནས་སྤྲུལ་སྐུའི་རྣམ་ཅན་ནས་ལོངས་སྐུའི་རྣམ་ཅན་དུ་བསྒྱུར་བའི་ད་ལྟ་ལོངས་སྐུའི་རྣམ་ཅན་བསྒྱུར་བ་དེ་གཙོ་བོ།

ཤེས་ཡོན་སློབ་གསོའི་ལེ་ཚན་ནང་རིགས་ལམ་སྦྱངས་ནས་སེམས་ལ་འགྱུར་བ་ཐེབས་ཡ་དང་ཕན་ཐོགས་རྒྱ་ཆེན་པོ་ཡོང་གི་ཡོད་པ་མང་པོ་ཞིག་ལ་ཉམས་མྱོང་ཐོག་ནས་ར་སྤྲོད་ཡོང་གི་ཡོད་པའི་སྐོར། དགའ་ལྡན་བྱང་རྩེ་གྲྭ་ཚང་གི་དཔེ་ཁྲིད་དགེ་རྒན་དགེ་བཤེས་དགེ་འདུན་ཆོས་འཕེལ་ལགས་ཀྱིས་གསུངས་པ་ཞིག་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
རིགས་ལམ་གྱི་ཐོག་ལ་ཡང་སྦྱང་བརྩོན་བྱས་རིགས་ལམ་ཤེས་ཚར་བའི་རྗེས་ལ་ཨ་ནི་དེའི་ཡིད་ཀྱི་དགོན་པའི་ནང་ལ་ཕྱག་དཔེ་ད་དེ་ཚོ་བློ་འཛིན་གནང་ཡ་རེད་ད་ག་ནང་བཞིན་རྒྱུན་དུ་གཅིག་གི་བསམ་བློ་བཏང་སྟངས་དང་སེམས་ལ་འགྱུར་བ་ཐེབས་ཡ་ལ། ཕན་ཐོགས་ག་ག་ཙུག་བྱས་ཡོང་གི་ཡོད་མེད་སྐོར་དགའ་ལྡན་བྱང་རྩེ་གྲྭ་ཚང་གི་དཔེ་ཁྲིད་རྒན་དགེ་འདུན་ཆོས་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་ཡ་ལ། ད་གཙོ་བོ་ནི་རིགས་ལམ་སྦྱངས་པའི་སྐབས་སུ་ད་བློ་འཛིན་དེ་ཚོ་ཡང་བྱེད་དགོས་གལ་ཆེན་པོ་རེད་ཡང་ཞིག་ང་ཚོ་རིགས་ལམ་ཟེར་རིགས་ལ་རིག་པ་རྐྱང་རྐྱང་བྱས་ནས་དེ་གཅིག་པུ་གི་སུ་སུ་གི་ཡང་རིག་པ་གི་ད་དཔྱད་པ་བྱེད་མ་ཐུབ་ས་འོ་དེ་འདྲའི་མང་པོ་ཡོད་རེད་ང་ཚོ་གཞལ་བྱ་གི་གནས་དེ་ལ་མངོན་གྱུར་ལྐོག་གྱུར་ནས་ཤིན་ཏུ་ལྐོག་གྱུར་ཟེར་གི་ཚན་པ་གསུམ་བྱས་ནས་མངོན་གྱུར་ཟེར་རིགས་ལ་ང་ཚོ་གྱི་མངར་མོ་དང་སྐྱུར་མོ་ཟེར་དེ་ཚོ་སུ་སུ་གི་ལྕེ་ཤེས་གི་མྱོང་བྱས་ནས་མངོན་སུམ་གི་མྱོང་བྱས་ནས་ད་འདི་དང་དེ་རེད་ཟེར་འོ་དེ་མ་གཏོགས།

དེ་ཡིན་དུས་དེ་ཚོས་ཡང་སྐྱེས་བུ་ཡང་དག་པ་གཅིག་གི་གསུང་གི་ཡིད་ཆེས་ཀྱི་ལུང་ལ་བརྟེན་ནས་ཡང་རྟོགས་དགོས་ས་ཡང་མང་པོ་ཡོད་རེད་ད་ང་ཚོས་དམ་པའི་ཆོས་བྱས་ཏེ་གཅིག་ཡིད་ཆེས་ཀྱི་དད་པ་དང་ཨོ་དེ་གིས་ད་སོ་སོ་གི་མི་སླུ་བའི་སྐྱབས་ལ་ཡ་བརྟེན་པ་དང་དགེ་བའི་བཤེས་གཉེན་ལ་ཡ་དད་པ་དང་ཡིད་ཆེས་སྒང་ནས་བྱེད་མ་ཐུབ་པ་ཡིན་ན་ཡང་རིག་པ་རྐྱང་རྐྱང་སྒང་ནས་འགྲོ་བ་ཡིན་ན་སོ་སོ་གི་རིག་པ་དེ་མ་འདང་བ་བྱས་སྐྱོན་ཡོང་གི་རེད།

འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་མཆོག་གིས་མཛད་པའི་རིན་པོ་ཆེ་གསུམ་གྱི་གཏམ་གྱི་སྦྱོར་བའི་ནང་ལ། གལ་ཏེ་ང་ཚོས་རིགས་པ་ལ་མ་བརྟེན་པར་ཡིད་ཆེས་རྐྱང་རྐྱང་གི་སྒོ་ནས་བྱས་པ་ཡིན་ན། དེ་བརྟན་པོ་མེད་པའི་སྐོར་རྒན་དགེ་འདུན་ཆོས་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་ཡ་ལ། འཇམ་མགོན་བླ་མ་ཙོང་ཁ་ཆེན་པོ་གི་རིན་པོ་ཆེ་གསུམ་གྱི་གཏམ་གྱི་སྦྱོར་བ་ནང་ལོགས་ལ་དེ་གསུངས་འདུག་ལ། གལ་ཏེ་ཡང་དག་དམ་བཅའ་ཙམ་ཞིག་གིས་ངེས་པ་རྙེད་རྙེད་ཀྱང་སྒྲུབ་དང་སུན་འབྱིན་གྱི་ཚད་མའི་སྟོབས་ཀྱིས་ཐེ་ཚོམ་མ་ཆོད་ཕྱིར་འདམ་ལ་བཏབ་པའི་ཕུར་བ་བཞིན་འགྱུར་བས། ཡང་དག་བག་ཆགས་བརྟན་པོ་འཇོག་མི་ནུས། གལ་ཏེ་ད་ང་ཚོས་རིགས་པ་ལ་མ་བརྟེན་པ་བྱས་ནས་ཡིད་ཆེས་རྐྱང་རྐྱང་གི་སྒང་ནས་ཡང་བྱེད་པ་ཡིན་ན་དེ་བརྟན་པོ་ཡོད་མ་རེད། ང་ཚོས་སོ་སོ་གི་དམ་བཅའ་བ་དེ་ཡང་དག་པ་ཅིག་ཡིན་པ་ཡིན་ན་ཡང་ཡང་དག་པ་ཅིག་ཡིན་པ་ཅིག་དངོས་པོའི་གནས་ཚུལ་ཅིག་ཡིན་པ་ཅིག་ལ་ཡང་དམ་བཅས་བསྡད་པ་ཡིན་ན་ཡང་དེ་ཡིན་པ་དེ་ལ་ད་སོ་སོ་སོ་སོ་གི་ད་ཅིག་སེམས་ཀྱི་ཡིད་ཆེས་ཀྱི་ངེས་པ་བློ་ལ་རྙེད་པ་ཡིན་ན་ཡང་ད་དེ་ལ་ཡིན་ན་ཡིན་པའི་སྒྲུབ་བྱེད་དང། མ་ཡིན་ན་མ་ཡིན་པ་ལ་ཡང་སུན་འབྱིན་གྱི་ད་གནོད་བྱེད་བསྟན་པའི་སྒོ་ནས།

རིགས་ལམ་སྦྱང་མཁན་ཞིག་ཡིན་པ་ཡིན་ན་ཐོག་མ་མེད་པ་ནས་ཉོན་མོངས་ཀྱི་དྲི་མ་དེ་ཧ་ཅང་གི་རྒྱུན་རིང་པོ་དང་བག་ཆགས་ངན་པ་ཡོད་པ་དེ་དག་ཐོག་མ་རང་ནས་བཞག་ཡག་གི་གོམས་འདྲིས་ཐེབས་པ་དེ་དག་རིགས་ལམ་གྱི་ལམ་ནས་སེམས་ལ་འགྱུར་བ་ཐེབས་ཡག་ལས་སླ་པོ་མེད་པ་རེད། འདི་ན་རིགས་གཞུང་ཉིད་ལ་རབ་སྦྱངས་ཀྱང་ཤར་དུ་འགྲོ་འདོད་ནུབ་ཏུ་བགྲོད་པ་དང་ཟླ་འོད་ཕོག་པའི་ཡི་དྭགས་སྲེག་པ་བཞིན་རིགས་གཞུང་ཉིད་ལ་བརྟེན་པའི་ལོག་རྟོག་གིས་བློ་མིག་ཡང་དང་ཡང་དུ་བསླད་པའི་མཐུས་འདི་ཕྱིའི་དགེ་ལེགས་ཀུན་འཇོམས་ཡུན་རིང་དུ་ཡང་དག་ལྟ་ལས་ཕྱིར་ཕྱོགས་འགྱུར་བའི་རྒྱུ་ཆེས་ཆེར་བརྟན་པོ་གསོག་པ་མང་དག་སྣང་འོ་གསུངས་པ་ད་འདི་ཚོ་ཧ་ཅང་གལ་ཆེན་པོ་རེད་ད་ང་ཚོ་རིགས་ལམ་སྦྱང་མཁན་ཞིག་ཡིན་པ་ཡིན་ན་ཡང་ང་ཚོས་ཐོག་མ་མེད་པ་ནས་རྒྱུན་གྱི་ཉོན་མོངས་ཀྱི་དྲི་མ་དེ་དག་ཧ་ཅང་གི་ད་དཔེ་རྒྱུན་རིང་པོ་བག་ཆགས་ངན་པ་དེ་ཞེ་དྲག་དེ་ཐོག་མ་མེད་པ་ནས་ད་བཞག་བཞག་བཞག་བཞག་བྱས་ནས་གོམས་འདྲིས་ཐེབས་བྱས་ནས་ཡོང་དུས་རིགས་ལམ་གཅིག་གི་སྒང་ནས་སེམས་ལ་ཧ་ཅང་གི་འགྱུར་བ་ཆེན་པོ་ཐེབས་ཐུབ་ཡ་དེ་ལས་སླ་པོ་ཡོད་མ་རེད།

འདི་སོང་རེད། རིགས་ལམ་ཡང་དག་པ་གཅིག་ལ་འགྲོ་དགོས་དུས་རིགས་ལམ་དེ་ཡང་ཕྲ་ཞིང་ཞིབ་པ་ཅིག་སྦྱངས་པ་ཡིན་ན་སངས་རྒྱས་ཀྱི་གསུང་གི་དགོངས་པ་ཆ་ཚང་རྙེད་ཐུབ་རྒྱུ་དང། དེའི་སྐོར་རྗེ་བདག་ཉིད་ཆེན་པོས་གསུང་ནས་མུ་མཐུད་རྒན་དགེ་འདུན་ཆོས་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་ཡ་ལ། རྗེ་བདག་ཉིད་ཆེན་པོས་དེ་ཕྱིར་བློ་གྲོས་ཕྲ་ཞིང་མཛངས་པ་དང་སྐུ་གཤེགས་ཚེ་དེར་མ་ཕྱིན་དེ་སྲིད་དུ་ངོ་མི་ལྷ་བར་རིགས་པའི་གཞུང་ལུགས་ལ་མཁས་པའི་བཤེས་ལ་བསྟེན་ཏེ་ལེགས་པར་སྦྱངས།

ཐོས་བསམ་བགྱིས་པའི་རིགས་ལམ་ལ་སྦྱང་བ་དེ་གི་གོ་མ་ཆོད་པ་རེད། འོ་དེ་འདྲའི་གི་དཔེ་དེ་ཡང་ཤིན་ཅི་ཡིན་ཙང་དེ་ཡིན་པ་དེ་ག་རེད་ཟེར་བ་ན། མཁས་པའི་གི་ཕྱོགས་དེ་ཚོ་ཡང་སེ་རྣམས་ཀྱི་གཞུང་ས་ཡང་དེ་ཚིག་ཙམ་ལ་མཁས་པ་དང་ཨ་ནི་ཁ་བདེ་པོ་ཆགས་དེ་ཙམ་གི་ཆེད་དེ་གསུང་རྒྱུ་མ་རེད་གཞུང་གང་ག་ཉམས་ལེན་ཧ་གོ་ཡའི་ཆེད་དེ་ལ་འོ་བརྩམས་པ་རེད་དེ་ཡིན་དེ་ལྟ་གོ་གཞུང་ན་ཉམས་ལེན་བྱེད་ཆེད་བརྩམས་པ་རེད་བ། འོ་དེ་གསུང་འདུག་བ་དེ་ཡིན་དེ།

སེམས་ལ་འགྱུར་བ་ཐེབས་ཡག་དང་རང་ཉིད་ལ་སྤོབས་པ་སྐྱེ་ཡག་དེ་བཞིན་ཚེ་འདི་དང་ཕྱི་མ་གཉིས་ཀར་ཕན་པའི་སེམས་ལ་འགྱུར་བ་ཐེབས་ཀྱི་ཡིན་པ་རེད། རྣམ་པར་དག་པའི་གཞུང་ཞིག་ལ་མ་བརྟེན་པ་ཡིན་ན་རང་གཞན་གྱི་དོན་མཐར་ཐུག་པ་ཞིག་འགྲུབ་ཐུབ་རྒྱུ་མེད་པ་རེད།
འོ་དེ་རིགས་ཅིག་ནི་ད་ང་ཚོ་རིགས་ལམ་སྦྱང་བའི་སྐབས་སུ་ཡིན་པ་ཡིན་ན་ཡང་གི་རིགས་པ་དེ་ལ་ཡང་སྦྱང་དགོས་པ། རྗེས་མཚན་གྱི་རིགས་པ་ལ་སྦྱང་བ་ཡིན་ན་དེའི་སྦྱང་པའི་གོ་འཕྲོས་དེས་སྦྱོང་བ་ཡིན་ན་ད་ཁོ་རང་ལ་ཕན་པ་ག་རེ་གཞན་ལ་ཕན་པ་ག་རེ་ཚེ་འདི་ལ་ཕན་པ་ག་རེ་ཕྱི་མ་ལ་ཕན་པ་ག་རེ་རེད། འདི་ཅི་བ་ཡིན་ན་ཁེ་ཕན་ག་རེ་འདུག་གནོད་འཚེ་ག་རེ་འདུག་ཟེར། འོ་དེ་འདྲའི་གི་ད། རིགས་ལམ་དེ་གི། ཡང་སྤྱི་པ་སྤྱི་ཚོགས་པ་ཅི་བ་ལ་ཡ་གནང་ག་འགྲོ་བོ་ཅིག་ལ་ཡ་འཁྲིད་ཐུབ་དགོས་རེད་དེ་འཁྲིད་པ་དེ་ལ་བརྟེན་ནས། ད་གང་ཐུབ་ཐུབ་གི་སོ་སོ་གི་ཡ་སེམས་རྒྱུད་ལ་ཡ་གང་ལ་གང་འཚམས་གི། རིགས་ལམ་སྦྱང་བ་དང་མ་སྦྱང་བ་ཅི་བ་ཡིན་ན་ཅིག་སྦྱང་བྱས་ནས་ཧ་གོ།

ནས་རེ་བ་འགྲུབ་པ་དང། དེ་ལ་འགྲོ་ཡག་གི་ཡ། ལམ་ཁ་དེ་ཡང་དག་པ་ཞིག་ཡོད་བ་ལྟ་བུ་གཅིག་གི་ཉམས་མྱོང་གང་ནས་སྤྲོད་བྱེད་ནས་འགྲོ་བ་དེ་ག་རེད། རིགས་ལམ་སྦྱངས་རྗེས་སེམས་ལ་འགྱུར་བ་ཐེབས་ཡག་དང་ཕན་ཐོགས་རྒྱ་ཆེན་པོ་ཞིག་ཡོང་གི་ཡོད་པ་མང་པོ་ཞིག་ལ་ཉམས་མྱོང་གི་ཐོག་ནས་ར་སྤྲོད་ཡོང་གི་ཡོད་པའི་སྐོར་རིགས་ལམ་ལ་མཁས་པ་དགའ་ལྡན་བྱང་རྩེ་གྲྭ་ཚང་གི་དཔེ་ཁྲིད་དགེ་རྒན་དགེ་བཤེས་དགེ་འདུན་ཆོས་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་གི་འདུག། གོང་དུ་གསན་པའི་ཤེས་ཡོན་སློབ་གསོའི་ལེ་ཚན་དེ་རྩོམ་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། གོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་ཚང་འཇིགས་མེད་ལགས་ཀྱིས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉིན་གྲངས་ལྔའི་རིང་ལ། ཀོ་རི་ཡའི་ཆོས་ཞུ་བ་བརྒྱ་ཕྲག་དུ་མ་ལ་སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་འཕྲེང་བ་སོགས་ཀྱི་གསུང་ཆོས་སྩལ་འདུག་པའི་ཚན་པ་ཞེ་ལྔ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། འུ་ཅག་བོད་ཀྱི་ཡུལ་ལ་འཚོ་གནས་བྱས་པའི་བོད་མི་ནང་པའི་ཆོས་ལ་དད་མོས་བྱེད་མཁན་རྣམས་ནི། གཅིག་བྱས་ན། ཆེས་མཐའ་མཇུག་གི་ཐེག་པ་ཆེན་པོའི་ཆོས་ཟབ་མོ་ལ་ཉམས་ལེན་བྱེད་མཁན་གྱི་སྡེ་ཁག་གཅིག་པུ་དེ་ཡིན་སྲིད་པ་ཡིན་མོད་ཀྱི། འུ་ཅག་གིས་གསང་སྔགས་ཀྱི་དབང་བསྐུར་ཐོབ་པའི་ཕྱིར་དུ། དུས་ཚོད་དང། འགྲོ་གྲོན་ཤུགས་ཆེན་བློས་གཏོང་བྱེད་ཐུབ་ཀྱི་ཡོད་པ་དང། དབང་ལུང་གི་གྲངས་ཀ་བསགས་རྒྱུ་དེ་ཡང་མི་ཚེའི་ནང་གི་དོན་དག་གལ་ཆེན་ཞིག་ཏུ་བརྩི་བཞིན་ཡོད་ན་ཡང། སེམས་འདུལ་སྦྱོང་བྱེད་པའི་ལག་ཆ་གཙོ་བོ་ཡིན་པའི་ཆོས་གཞུང་གི་མཛུབ་ཁྲིད་དག་ལ་མཐོང་ཆེན་མི་བྱེད་པ་དེ་ནི།

སངས་རྒྱས་དང། བྱང་ཆུབ་སེམས་དཔའི་ཚོགས་ལ། གསོལ་བ་སྨོན་ལམ་བཏབ་ཀྱང། དེ་དག་གི་བྱིན་རླབས་ཞུགས་ཏེ་སྐྱེ་ཐབས་ཀྱང་མེད་པར། རང་ཉིད་ཁོ་ནས་གསུང་རབ་དགོངས་འགྲེལ་ནས་བསྟན་པ་ལྟར་གྱི་དམིགས་རྣམ་བསྐྱང་དགོས་པ་ཞིག་ཡིན་ལ། དམིགས་རྣམ་ཤུགས་དྲག་ཇི་ཙམ་བསྐྱང་བས་ཀྱང། ཡོན་ཏན་བསམ་ཡུལ་ལས་འདས་པ་དེ་དག་དུས་གཅིག་ཏུ་སྐྱེ་མི་སྲིད་པ་སོགས། གནད་འདིའི་གལ་གནད་རང་བཞིན་དང། བསྒྲུབ་དཀའ་བའི་རང་བཞིན་བཅས། ཐོག་མར་ཞིང་ས་ལྟ་བུའི་སེམས་དང། དེའི་སྟེང་དུ་ས་བོན་ལྟ་བུའི་ཟབ་རྒྱས་ཀྱི་ཉམས་ལེན་དང། དེ་དག་སྨིན་པར་བྱེད་པའི་གྲོགས་སུ་གྱུར་པ། ཆུ་ལུད་དང་དྲོད་གཤེར་ལྟ་བུའི་ཕྱིན་དྲུག་གི་ཉམས་ལེན་བཅས་ལ་བརྟེན་ནས། ཉིན་སྣེར་ཟླ་མཐུད་ཀྱིས་གོང་དུ་འཕེལ་དགོས་པ་བཅས་གསལ་བོར་ངེས་པར་བྱས་ན།

དེ་འདྲའི་ས་བོན་འདི་རྐྱེན་མང་པོ་ཚོགས་པའི་སྟེང་ནས་དུས་ཡུན་ག་ལེ་ག་ལེ་ལ་ཡར་བར་དུས་ཡུན་བསྲིང་ནས་ཡོང་དུས་ཐོག་མར་མྱུ་གུའི་གནས་སྐབས་དེ་ནས་ཡང་ག་ལེ་ག་ལེ་ལ་ཡར་ཤིང་འབྲས་ཀྱི་སྡོང་པོ་འགྲོ་བ་ཡིན་ནའི་མེ་ཏོག་འགྲོ་བ་ཡིན་ནའི་བྱས་ནས་ཡར་ཚར་དེ་ནས་མེ་ཏོག་དེ་ནས་འབྲས་བུ་གོ་དེ་ཡོང་གི་འདུག་པ། དེ་ནང་བཞིན་ང་རང་ཚོའི་ནང་སེམས་ཀྱི་ཡོན་ཏན་ཟེར་ཡ་དེ་དེ་དེ་བཞིན་བྱས་ནས། ཐོག་མར་གཞི་རྩའི་ས་བོན་ཅིག་ཨེ་ནི་དགོས་ཀྱི་ཡོད་རེད་ད་ས་བོན་དེ་མེད་ན་ཨེ་ནི་བྱེད་ཐབས་མེད་པ་རེད་དེ་ང་རང་ཚོའི་རྒྱུད་ལ་ཡག་ཨེ་ནི་གསལ་རིག་ཟེར་ཡག་དེ་རེད་ད་ད་ཡུལ་གསལ་ཡག་གི་ནུས་པ་རང་ཆས་སུ་ཡོད་བསྡད་པའི་ཤེས་པ་ཟེར་ཡག་ཅིག་འདུག་པ་དེ་གི་ཨེ་ནི་ཆོས་རྣམས་ཀྱི་ཡིན་ལུགས་ཤེས་པ་ད་མཐར་ཐུག་ཨེ་ནི་ད་ཇི་ལྟ་ཇི་སྙེད་ཀྱི་ཆོས་ཀུན་ཤེས་ཐུབ་ཡག་ཅིག་གི་གོ། ནུས་པ་རུ་གོ། གང་ལྟར་གསལ་རིག་འདིའི་སྒང་ནས་ཡོད་པ་རེད། ད་ལྟ་ཡུལ་རིག་པ་ལ་གོ་སྒྲིབ་བྱེད་དེ་བྲལ་སོང་ན་གོ་ཡུལ་རིག་ཡག་གི་ནུས་པ་གསར་དུ་བསྐྲུན་མི་དགོས་པ་གོ་རང་ཆས་སུ་ཡོད་པ་ཡིན་པ་རེད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྟོན་པ་བཅོམ་ལྡན་འདས་གཙོ་བོར་གྱུར་པའི་ནང་པའི་སློབ་དཔོན་ཆེན་པོ་རྣམས་ཀྱིས་སྐྱེ་བ་སྔ་ཕྱི་ཡོད་པ་དང་ཐར་པ་ཐོབ་རྒྱུ་ཡོད་པ། རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་རུང་བ་བཅས་སྒྲུབ་པར་བྱེད་པའི་གཞི་འཛིན་ས་གཙོ་བོ་དེ་ནི། དངོས་པོ་ལ་གཟུགས་ཤེས་ལྡན་མིན་འདུ་བྱེད་གསུམ་དུ་དབྱེ་བའི་སེམས་གསལ་རིག་གི་རང་བཞིན་ལྡན་པ་དེ་ཉིད་ཡིན་ལ། གསལ་རིག་ལ་ནི་ཡུལ་གསལ་ཤིང་རིག་པར་བྱེད་པའི་ནུས་པ་རང་ཆས་སུ་ལྡན་པ་དང། ཇི་ལྟ་བ་དང། ཇི་སྙེད་པའི་ཆོས་རྣམས་ཀྱི་སྡོད་ལུགས་ཇི་འདྲ་ཡིན་པ་ཤེས་བྱེད་དེ་གསལ་རིག་གི་སྟེང་དུ་གནས་ནས་ཡོད་པ་ཞིག་ཡིན་སྟབས། ཡུལ་སྒྲིབ་པར་བྱེད་པའི་དྲི་མ་བསལ་བའི་ཚེ་ན། ཡུལ་རིག་བྱེད་ཀྱི་དངོས་པོ་གསར་པ་ཞིག་བཟོ་འགོད་བྱ་དགོས་པ་ལྟ་བུ་མིན་པར། འདི་ཉིད་ཆོས་ལུགས་དང་མཚན་ཉིད་རིག་པ། ཚན་རིག་སོགས་གཞུང་ལུགས་དང་ལྟ་གྲུབ་ཀྱིས་གསར་སྐྲུན་བྱས་པ་ཞིག་ཀྱང་མིན་ལ། བྱམས་པ་དང་བརྩེ་བ་དེ་ཡང་ལྟ་གྲུབ་ཀྱིས་བཟོས་པ་དང་གཞུང་ལུགས་ཀྱིས་བསྒྲུབས་ནས་ཡོད་པར་བྱས་པ་ཞིག་མིན་པར། སྲོག་ཆགས་ཡིན་ནོ་ཅོག་གི་རྒྱུད་ན་རང་གི་ཕྲུ་གུ་ལ་བརྩེ་བ་སོགས་བརྩེ་བའི་བློ་ཞིག་རང་ཆས་སུ་ཡོད་པ་སྟེ། མགོན་པོ་མཆོག་གིས་གནད་འདི་ལ་དགོངས་གཞིག་གནང་ནས་སྤྱི་སྡོམ་མཛད་པ་ནི་སེམས་ཅན་གང་ཞིག་གི་རྒྱུད་ན། ངའོ་སྙམ་པའི་བློ་ཞིག་ཡོད་ཕྱིན་ཆད་ལ། དེའི་རྒྱུད་ན། བརྩེ་བའི་བློ་ཞིག་ཀྱང་ཡོད་ངེས་ཡིན་པའི་ཚོད་དཔག་གནང་འདུག་པ་དེ་ནི། དོན་སྒྱུར་གྱི་ཚོད་དཔག་ཅིག་ཆགས་ཀྱི་ཡོད། དེ་འདྲའི་རྒྱུ་མཚན་ལ་བརྟེན་ནས། ང་ཚོའི་རྒྱུད་ན་རང་ཆས་སུ་ཡོད་པའི་གསལ་རིག་གི་ཤེས་པ་དེ་རྨང་གཞིར་བྱས་ཏེ། བརྟག་ཅིང་དཔྱད་པ་ཞིབ་མོ་བྱས་ནས། ཡུལ་གྱི་ངོ་བོ་ཇི་ལྟ་བ་བཞིན་རིག་པའི་ནུས་པ་གོང་མཐོར་གཏོང་དགོས་པ་དང་དེ་བཞིན་དུ། ང་ཚོའི་རྒྱུད་ན་ཡོད་པའི་ཆེས་སྤྱིར་བཏང་གི་བརྩེ་བའི་སེམས་ཚོར་ཞིག་ཡོད་པ་དེ་སྣང་ཆུང་དུ་མ་བཏང་བར། དེའི་སྟེང་ནས་རང་ཉིད་ལ་བྱམས་པ་དང་བརྩེ་བའི་ཚོར་བ་གལ་ཆེན་ཡིན་པའི་བདེ་སྡུག་གི་མྱོང་བ་ཇི་བཞིན་སྐྱེ་བོ་གཞན་དང་གཞན་ལ་ཡང་དེ་དང་དེ་ལྟ་བུའི་བྱམས་པ་དང་བརྩེ་བ་མཁོ་གལ་ཆེ་བའི་བློ་ཡི་ངོ་བོ་ཡར་རྒྱས་སུ་སོང་བ་དང། བློ་དེ་ཉིད་ཡར་རྒྱས་སུ་འགྲོ་བའི་གགས་སུ་གྱུར་པའི་ཞེ་སྡང་དང་ཁོང་ཁྲོ། ང་རྒྱལ་དང་ཕྲག་དོག་སོགས་ལ་འབུར་འཇོམས་བྱས་ཏེ། ནུས་ཤུགས་ཇེ་ཆུང་དུ་གཏོང་ཐུབ་པ་ཡིན་ན། རང་བཞིན་གྱིས་བྱམས་པ་དང་བརྩེ་བའི་བློ་ཡི་ནུས་པ་གོང་འཕེལ་དུ་འགྲོ་ངེས་ཡིན་པའི་ཕྱིར་ན། ཕྱོགས་དེ་ལ་རིག་པ་བསྒྲིམས་ཏེ་འབད་བརྩོན་བྱ་རྒྱུ་དེ་ནི། བཀའ་ཁྲིད་ཚན་པ་འདིའི་ནང་གི་ལམ་སྟོན་གལ་གནད་ཆེ་ཤོས་དེ་ཡིན།
ད་ག་ནང་བཞིན་གྱི་ཕ་གི་ང་རང་ཚོ་བརྩེ་བའི་བསམ་པ་ཟེར་ཡ་འདི་ཡས་པའི་སྲོག་ཆགས་གྲོག་སྦུར་ཚུན་ཆད་ལོག་ལེ་ཡ་ཅིག་བརྩེ་བའི་བསམ་པ་ཅིག་ཡོད་དེ་ཡག་རེད་ཆུང་ཆུང་ལ་ཞེ་པོ་ཅིག་རེད་རྒྱ་ཆུང་ཆུང་ཞེ་པོ་ཅིག་རེད་དེ་ཡིན་ནའི་འདི་འདྲའི་འདོད་པའི་ད་བརྩེ་བའི་བསམ་པ་ཟེར་མཁན་ཁོ་ས་བོན་ང་རང་ཚོ་རྒྱུད་ལ་ཡོད་ཡོད་བྱས་ས་འདི་འདྲ་ཡིན་པ་ཡིན་དུས་ཡུལ་རིག་ཡག་གི་ས་བོན་འདྲ་བོ་ནུས་པ་འདྲ་བོ་གཅིག་རང་ཆས་སུ་ཡོད་བསྡད་པ། ད་ག་ནང་བཞིན་གྱི། ཕལ་ཆེར་དེ་ལབ་ཆོག་གི་མི་འགྲོ་ངའོ་སྙམ་པའི་བློ་གཅིག་ཡོད་ཕྱིན་ཆད་ལ་ཡང་བརྩེ་བ་ཟེར་ཡ་གཅིག་དེའི་སྒང་དེ་ཕལ་ཆེར་ཡོད་རེད། ས་དེ་འདྲ་ཡིན་དུས་ས་བོན་ཡོད་པ་བྱས། ད་ག་རེ་ཆགས་པ་རེད་ཟེར་ལབ་ན། ཅིག་ཡུལ་རིག་ཡག་གི་ནུས་པ་རང་ཆས་སུ་ཡོད་བསྡད་པ་དེའི་སྟེང་ལ་ཡང་ད་ཡུལ་གྱི་གནས་ལུགས་ག་འདྲ་ཡིན་པ་དེ་ཨེ་ནི་བག་ཤེས་པར་བྱས་ནས། དེ་ཡིས་དེ་ཞིབ་འཇུག་བྱས་རྩད་གཅོད་བྱས། བསམ་བློ་བཏང། འདུག་བྱས་ནས་ཨེ་ནི་ཡུལ་གྱི་ག་ཟེར་རེད་ཁོ་གི་གནས་ལུགས་རིག་ཡག་གི་བློ་ཁོ་ཨེ་ནི་བག

དེའི་འགལ་ཟླ་ཡིན་བསྡད་མཁན་གྱི་ཞེ་སྡང་ལ་སོགས་པ། ཕྲག་དོག་ལ་སོགས་པ་དེ་ཚོའི་གྲས་དེ་ཇེ་ཉུང་ཇེ་དེ་ཉེས་དམིགས་སུ་བལྟས་ནས་ཇེ་ཉུང་ཇེ་ཉུང་ལ་བཏང་ནས་འདུག་ཟེར་ནས་གོམས་པ་བསྟེན་པ་ཡིན་ན་རིམ་པས་རིམ་པས་ཀྱི་བློ་དེ་འདུས་བྱས་སོ་ན་མི་གནས་པ་ཡིན་དུས་ཙཱ་ནས་ཁོ་རིམ་པས་རིམ་པས་རིམ་པས་ཀྱི་འགྱུར་བ་ཐེབས་ཐུབ་ཡ་ཅིག་ང་རང་ཚོ་བལྟ་ན་མཐོང་ཆོས་ལ་ཆ་བཞག་ནས་ཅིག་ཚེ་སྟོད་ཀྱི་བསམ་བློ་དེ་ཚེ་སྨད་ལ་མི་འདྲ་བ་ཅིག་ང་ཚོ་མཐོང་ཐུབ་ཡ་འདུག་ག། ཉི་མ་རེ་གཉིས་ནང་ལོགས་ལ་འགྱུར་བ་དེ་ཁག་པོ་ཞག་རེ་མཐོང་ཡག་མི་འདུག་སྟེ་ཡིན་ནའི་ལོ་དང་ཟླ་བ་མང་པོ་ཕྱིན་པའི་སྐབས་རྗེས་ལ་ཡང་བློ་ལ་འགྱུར་བ་འགྲོ་གི་ཡོད་བསྡད་པ་དེ་ང་ཚོ་དངོས་སུ་ད་ཉམས་སུ་མྱོང་ཡག་འདུག་ག་ས་བ་དེ་འདྲ་ཡིན་དུས་ཙ་ནས་ད་ཡ་གི་ག་ཟེར་རེད་རྣམ་མཁྱེན་ཐོབ་ཡག་གི་ད་ཐབས། མདོར་ན་པ་རྣམ་ཀུན་མཆོག་ལྡན་གྱི་སྟོང་པ་ཉིད་ཟེར་ནས་ཟེར་བ་འདི་ཁོ། རིམ་པས་རིམ་པས་ཀྱི་གཞི་རྩ་ཅིག་ཡོད་པ་དེའི་ཐོག་ནས་ཨེ་ནས་རིམ་པས་རིམ་པས་རིམ་པས་རིམ་པས་ཡང་གོམས་བྱས། ཨེ་ནས་གོམས་པ་རབ་ཀྱི་མཐར་ཕྱིན་པའི་གནས་སྐབས་ལ་ཡང་ཨེ་ནས་རྣམ་མཁྱེན་ཟེར་བ་དེ་ཆགས་པ་ཡིན་པ་རེད། ད་དེ་ལྟ་བུའི་ཅིག་ལམ་ཉམས་སུ་ལེན་ཡ་ཨེ་ནས་ཁོ། ག་ཟེར་རེད་ཉམས་སུ་ལེན་པ་ལ་ཡང་ཉམས་སུ་ལེན་ལུགས་ཤེས་དགོས་པ་རེད། དེ་ནས་རེ་བས་ད་ཉམས་ལེན་གྱི་སྟོན་པའི་གཞུང་ད་མཆོག་ཏུ་གྱུར་པ་ཞི་བ་ལྷའི་ད་སྤྱོད་འཇུག་གི་གཞུང་འདི་མཆོག་ཏུ་གྱུར་པ་ཅིག་ཆགས་བསྡད་ཡོད་རེད། ད་དེ་གི་བསམ་གཏན་གྱི་ལེའུ་ཡན་ཆད་དེ་དེ་གི་རྒྱ་ཆེ་བའི་ལམ་རིམ་སྐོར་དེ་གསུངས། ད་འདི་ཤེས་རབ་ལེའུ་དེ་གི་ཟབ་མོའི་ལམ་གྱི་རིམ་པ་དེ་གསུང་གི་ཡོད་པ་རེད། ད་དེའི་ཡན་ལག་ལ་ཡང་ནི་གྲུབ་མཐའ་མ་ཁྲིད་ཡག་གི་ད་ཁ་གསལ་མཚམས་དེ་འདྲ་དེ་ག་རེ་རེད་དེ་རང་རྒྱུད་པ་མན་ཆད་ཀྱི་རང་སྡེ་འདི་དག་ཐལ་འགྱུར་བས་བཤད་ན།

ད་ཐ་སྙད་རང་མཚན་ཞིག་བཞེད་པ་ཡིན་དུས་ཙང་ནས་ཐ་སྙད་དུ་མིང་རྐྱང་བཏགས་ཡོད་ཙམ་འཇོག་མི་ཐུབ་པ་ཡིན་དུས་ཆད་མཐར་ལྷུང་འདུག་ཟེར་བ། ཡིན་དུས་ཙ་འདུག་པས། ཨུ།
ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། བྱམས་པ་ཕུན་ཚོགས་ལགས་ནས་འདེམས་སྒྲིག་ཞུས་པའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་སྙན་སྒྲོན་ཞུས་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཕྱི་དྲོའི་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང། རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་རྩོམ་སྒྲིག་གནང་བའི་ཁ་བྱང་དུ་ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་སྡེ་ཚན་གོང་མའི་ཞུ་མཚམས། ང་བདུན། ལྷ་ས་བའི་ཆས་གོས་དང་རྒྱན་ཆ། ཞེས་པའི། ནང་དོན་གྱི་ཞུ་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། གནའ་དུས་སུ་སྐྱེས་པའམ་བུད་མེད་གང་ཡིན་རུང་ལུས་ཀྱི་སྨད་དུ་གོས་ཞེས་དར་གོས་དང་སྣམ་ཐེར་གང་རུང་ནག་པོ་ཞིག་ལ་སུལ་མང་པོ་ཡོད་པ་སྐྱེས་པའི་རྫབ་ཐུང་ལ་བུད་མེད་ཚོས་རྫབ་རིང་པོ་ཞིག་གྱོན། སྟོད་དུ་ཕུ་སྟོད་ཅེས་དར་གོས་སམ་སྣམ་བུ་ཚོས་བཙོས་འཁྲིགས་པའི་སྟོད་གོས་ཕུ་ཐུང་ཆེ་བ་ཞིག་གི་ནང་གྱོན་འོག་འཇུག་གོང་བ་དང་ཕུ་ཐུང་གི་སྣེ་མོ་ཚོན་སྣ་ལྔ་ལྡན། ལྷམ་རྡོག་གཅིག་མ་རྩེ་སྙུང་གོ་སྣམ་མམ་སྣམ་བུ་དམར་ལྗང་གི་འོད་ཅན་ཡུ་རིང་ཞིག་གྱོན་པའི་ཉྭ་རྩེར་ལྷམ་སྒྲོག་ཁྲ་ཁྲ་སོགས་བཅིངས། བུད་མེད་ཚོས་པང་གདན་སྣེ་ཚར་ཅན་བཅིངས་ཐོག་སྟེང་ཆས་ཕུ་མེད་གྱོན། སྐྱེས་པ་ཚོས་རྣ་རྒྱན་ཀོང་རྣ་པད་ཏོག་ཅེས་གསེར་དངུལ་རག་གསུམ་གང་རུང་ལ་གཡུ་ཆུང་དུ་མས་ཕྲ་སྦྱར་བ་གཡས་ངོས་ལེབ་མོ་སྒོར་རིས་རྩེ་མོ་གྱེན་གཏད་སྙུང་ཙམ་ཞིག་དང། གཡོན་ངོས་རིལ་བུ་རྩེ་སྙུང་ཐུར་གཏད་རྫ་ལོ་ཅན་ཞིག་བཏགས། མགོ་བོར་སྤ་རི་ཞེས་རས་དཀར་པོ་སྦོམ་ཕྲ་བུ་གཡུ་ཙམ་གོར་མོ་ཕྱོགས་བཞིར་རས་དམར་གསེར་གྱི་གྲ་སྒྲིག་ཅན་གྱི་སྐྲ་སྣའི་སྐེད་པར་གྲི་གཟེར་མཐེ་བོང་གཡོན་མར་བ་སོ་སོགས་ཀྱི་ཤ་ཀྲད་གྱོན་པ་སོགས་བྱེད། བུད་མེད་ཚོས་སྐྲའི་ལན་བུ་རྒྱབ་ཏུ་དཔྱངས་རྣ་བའི་ཐད་གྲུབ་འཛར་ཞེས་གསེར་དངུལ་རག་སོགས་གཡུ་ཕྲ་ཅན་ཞིག་བཏགས། སྐེ་ལ་གའུ་དང་གཡུ་བྱུར་སྤོས་ཤེལ་སོགས་གྱོན། ཕྲུག་དམར་པོའི་སྐྲ་སྣོན་སྤ་རིའི་ཁ་གཡུ་བྱུར་གྱིས་བརྒྱན་པ་ཞིག་མགོ་བོར་གྱོན་པ་ནི་ཕྱིས་གདུང་ཕྲུག་ཅེས་པ་དེ་ཡིན། བུ་མོ་ལོ་བཅོ་ལྔ་ཙམ་དུ་མ་སླེབས་བར་སྐྲ་ལྕང་ལོ་གཅིག་ལས་མི་རྒྱག་པ་དང་པང་གདན་ཡང་བཅིང་གི་མེད། ལོ་རབས་སུམ་ཅུ་པའི་རྗེས་ཙམ་བར་རབས་བུ་མོའི་ལྕང་ལོའི་ཐོག་ལྟག་འཛར་ཞེས་གཡུ་བྱུར་སྤེལ་མ་ཞིག་འགར་བ་དེ་སྤ་ཕྲུག་རྫུས་མ་ཡིན་འདུག་ཀྱང་རྗེས་སུ་ལྟག་འཛར་འགར་སྲོལ་མེད། སྤ་ཕྲུག་དངོས་སུ་གཡོག་པ་ནས་སྐྲ་ལན་བུ་གཉིས་ལྷས་ཏེ་པང་གདན་བཅིང་གི་ཡོད་པ་བཅས་གོ་ཙམ་ལགས་སོ། ལེའུ་བདུན་པ། ལྕགས་པོ་རི་དང་དེའི་ཉེ་ཁུལ་གྱི་གནའ་ཤུལ་ཁག་གི་ལོ་རྒྱུས་ངོ་སྤྲོད། ང་བརྒྱད། ལྕགས་པོ་རིའི་གནའ་ཤུལ་ཁག། ཀ། ལྕགས་པོ་རི་རིགས་གཅིག་ཇོ་ཕན་གླིང། ལྷ་ལྡན་ལྕགས་པོ་རི་མཚན་རྒྱས་པར་ལྕགས་པོ་རི་རིག་བྱེད་འགྲོ་ཕན་གླིང་ངམ་ལྕགས་པོ་རི་བཻ་ཌཱུརྻ་འགྲོ་ཕན་ལྟ་ན་ངོ་མཚར་རིག་བྱེད་གླིང་སྟེ་ལྟ་ན་སྡུག་པའི་སྨན་བླའི་ཞིང་ཁམས་གཉིས་པ་ཞེས་ཞུ་ཞིང་འདི་ནི་ཕོ་བྲང་པོ་ཏཱ་ལ་ནས་སྤྱི་ཁྲེ་ཉིས་བརྒྱ་ཙམ་གྱི་ལྷོ་ནུབ་ངོས་ལྕགས་པོ་རིའི་སེང་གེ་གནམ་དུ་མཆོངས་པ་ལྟ་བུའི་སྟེང་དུ་ཆགས་ཡོད། ལྕགས་པོ་རི་ནི་རིགས་གསུམ་མགོན་པོའི་བླ་རི་དམར་ལྕགས་བོང་གསུམ་དུ་གྲགས་པའི་ཡ་གྱལ་དཔལ་ཕྱག་ན་རྡོ་རྗེའི་བླ་རི་ཡིན། འདི་སེང་གེ་གནམ་དུ་མཆོངས་པ་ལྟ་བུའི་དབྱིབས་སུ་སྣང་བ་སོགས་བཀོད་པ་ངོ་མཚར་ཞིང། རི་དེར་ལྕགས་དང་གསེར་ལ་སོགས་པའི་གཏེར་ཡང་ཡོད་པར་གྲགས། ལྕགས་པོ་རི་ཞེས་པ་ནི་བལ་བཟའ་ཁྲི་བཙུན་གྱིས་ཕོ་བྲང་གི་ལྕགས་རི་འདིར་གཏུགས་པས་ལྕགས་པོ་རི་དང། ཡང་ཕོ་བྲང་པོ་ཏཱ་ལའི་ལྕགས་རིའི་ཚུལ་ལྟར་གྱི་རི་སྟེ་ལྕགས་པོ་རི་ཞེས་གསུངས་ཚུལ། མི་འདྲ་བ་ཡོད་ཅིང། འདི་ནི་སྐྱེས་ཆེན་དུ་མས་མཆོད་པའི་གནས་སུ་མཛད་ཅིང་གཞན་ཡང་ལྷ་ས་ལྕགས་པོ་རི། རྩེ་ཐང་གོང་པོ་རི། ལྕགས་ཟམ་ཆུ་བོ་རི། བསམ་ཡས་ཧས་པོ་རི་བཅས་བོད་ཀྱི་རི་ཆེན་བཞི་ཡི་ཡ་གྱལ་ཞིག་ཀྱང་ཡིན། ཐོག་མར་གནས་འདིར་གྲུབ་ཆེན་ཐང་སྟོང་རྒྱལ་པོ་དགུང་ལོ་བདུན་ཅུ་རུ་ཕེབས་སྐབས་ཕྱི་ལོ་ཆིག་སྟོང་བཞི་བརྒྱ་སུམ་ཅུ་ལོར་སྒྲུབ་གནས་ལྟ་ན་སྡུག་པ་འདི་ཉིད་དུ་མཆོད་ཁང་དང་བཅས་པ་ཕྱག་བཏབ་ནས་འདིར་ཡུན་རིང་བཞུགས་ཏེ། རི་དེའི་སྟེང་རང་དུ་ཁུ་ནག་གཉན་ཆེན་དམ་ལ་བཏགས་པ་དང། ཐོག་མར་གནས་དེར་གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྒྲུབ་ཕུག་གམ་བཞུགས་གནས་ཤིག་ཡོད་པ་ལ། དེ་རྗེས་སྨན་རྒྱལ་མི་ཡི་ཟློས་གར་སྡེ་སྲིད་སངས་རྒྱས་རྒྱ་མཚོའི་དཔལ་གྱིས་ཞབས་བཅགས་ཏེ། སྨན་གྱི་རི་བོའི་གཟིགས་སྣང་བསམ་གྱིས་མི་ཁྱབ་པ་བྱུང་བར་བརྟེན། སྤྱི་ལོའི་དུས་རབས་བཅུ་བདུན་པའི་དུས་མཇུག་སྟེ། རྒྱལ་དབང་སྐུ་ཕྲེང་ལྔ་པ་ཆེན་པོའི་སྐུ་དུས་སུ། ལྕགས་པོ་རི་རིག་བྱེད་འགྲོ་ཕན་གླིང་ཞེས་པ་གསར་དུ་བསྐྲུན་གནང་མཛད། དེ་ཡང་རྒྱལ་དབང་སྐུ་ཕྲེང་ལྔ་པ་ཆེན་པོ་ཞབས་སྐོར་དུ་ཕེབས་སྐབས་ལྕགས་པོ་རི་འདི་སྨན་བླའི་དཀྱིལ་འཁོར་དུ་གཟིགས་ཤིང་བརྟན་མ་ཞལ་གཟིགས་པའི་རང་བྱོན་ཡང་ལྷོ་ངོས་དམག་ཟོར་དུར་ཕུང་ལ་ཞལ་གཏད་ནས་ཡོད། གྲྭ་ཚང་འདིར་འདུ་ཁང་ཀ་རིང་བཞི་དང་ཀ་ཐུང་བཅོ་བརྒྱད་ཡོད་པའི་རྟེན་གཙོར་དུང་གི་སྤྱན་རས་གཟིགས་དང་གཡུ་ཡི་སྒྲོལ་མ་དང་བྱུ་རུའི་ཚེ་དཔག་མེད་སྤོས་ཤེལ་གྱི་རིན་ཆེན་ཁང་ཆུང་སོགས་སྐུ་གསུང་ཐུགས་རྟེན་རིན་བྲལ་མང་དུ་བཞུགས། སྔོན་དགེ་འདུན་ཞལ་གྲངས་དྲུག་ཅུ་རེ་བཞི་ནས་འཕར་ཆག་མི་ཆོག་བཞིན་དེ་དག་སྨན་དཔྱད་སོགས་ལ་སྦྱངས་པ་མཐར་ཕྱིན་པ་མཛད་དེ་ཨེམ་ཆིའི་མཚན་གནས་གནང་གི་ཡོད། ལྕགས་པོ་རི་དགོན་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་དང་རིག་གསར་སྐབས་རྩ་གཏོར་སོང་སྟེ་ད་ལྟ་ལྕགས་པོ་རིའི་དགོན་ཤུལ་དུ་བརྙན་འཕྲིན་གནམ་སྐུད་བཙུགས་སྟབས་ཉམས་གསོ་བསྐྱར་བཞེངས་ཐུབ་ཐབས་མེད་པའི་གནས་སུ་གྱུར་ཡོད། ཁ། ལྕགས་པོ་རི་སྨན་རྩིས་ཁང། ལྷ་ས་ལྕགས་པོ་རི་སྨན་རྩིས་ཁང་ནི་རབ་བྱུང་བཅོ་ལྔ་པའི་མེ་འབྲུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་དྲུག་ལོའི་ཟླ་བ་དགུ་པར་གསར་དུ་བཙུགས་ཤིང། ཁང་པ་དབུས་མ་གཉིས་ཐོག་དང་ཤག་སྐོར་ཐོག་གཅིག་མ། མདུན་ངོས་སུ་སྔོ་སྨན་འདེབས་འཛུགས་བྱེད་སའི་ལྡུམ་ར་སོགས་ཡོད། དེ་གར་བོད་སྨན་དང་སྐར་རྩིས་སྙན་སུམ་སྒྲ་རིག་པ་སོགས་སློབ་གཉེར་གཙོ་བོར་གནང་ས་ཡིན་པ་དང་ཐོག་མར་འཛུགས་སྐབས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་སྐུའི་བླ་སྨན་དངོས་གཞི་བྱམས་པ་ཐུབ་དབང་གིས་སྤྱི་ཁྱབ་དང་མཁས་དབང་མཁྱེན་རབ་ནོར་བུས་དོ་དམ་པའི་ཐུགས་འགན་བཞེས་ཤིང། ལོ་འཁོར་གཏོང་རྒྱུའི་དངུལ་འབབ་རྩེ་རྣམ་གན་དངུལ་སྐྱེད་དོ་དམ་ནས་ཞུ་དགོས་པ་དང་དབུས་གཙང་ལྷོ་ཁ་དྭགས་ཀོང་བཅས་ཀྱི་གཞིས་དགོན་ཁག་ནས་སྨན་རྩིས་སློབ་གསར་ཤེས་རིག་ལྡན་པའི་གྲྭ་གཞོན་བསྐོང་བསྡུ་བྱས་ཆོག་པའི་འགན་དབང་ཡོད་པ་དང་སློབ་མ་རྣམས་སྨན་རྩིས་དང། སྒྲ་རིག་སོགས་ལ་སློབ་གཉེར་མཐར་ཕྱིན་བྱུང་རྗེས་སློབ་ཐོན་ལག་འཁྱེར་བླངས་ཏེ་རང་གནས་སུ་ལོག་སྲོལ་ཡོད། སྨན་རྩིས་ཁང་དུ་སྨན་དང་རྩིས་སྒྲ་རིག་པ་སོགས་ཀྱི་དཔེ་ཆའི་པར་ཤིང་དང། སྨན་ཐང་སོགས་རིག་གནས་ཀྱི་སློབ་སྦྱོང་ལ་མཁོ་བའི་དཔེ་རིས་མང་པོ་ཡོད། རིག་གསར་སྐབས་རྩ་གཏོར་སོང་སྟེ་དེང་བོད་ལྗོངས་སྨན་རྩིས་ཁང་ནི་གཙུག་ལག་ཁང་གི་མདུན་ངོས་སུ་ཆགས་ཡོད་པ་བཅས་སོ། ཁ། ལྕགས་པོ་རི། བྲག་ལྷ་ཀླུ་སྐུ་དགོན། བྲག་ལྷ་ཀླུ་སྒུག་དགོན་ནི་ལྕགས་པོ་རིའི་ཤར་ངོས་རི་འདབས་སུ་གནས་ཤིང། སྔར་བཙན་པོ་སྲོང་བཙན་སྒམ་པོས་བལ་བཟའ་ཁྲི་བཙུན་བཙུན་མོར་བླངས་རྗེས་ཁྲི་བཙུན་གྱི་བཞུགས་གནས་སུ་བཞེངས་པའི་ཕོ་བྲང་བྲག་ལྷ་བཀྲ་ཤིས་གཞལ་ཡས་ཁང་ཡོད་ས་འདིར་བྲག་ལྡེབས་བྲག་ཕུག་ནང་རྟེན་གཙོ་ཇོ་ཤཱཀྱ་མུ་ནེའི་རྡོ་བརྐོས་རང་བྱོན་ཞལ་ཤར་གཟིགས་མ་འདིའི་མཐའ་སྐོར་དུ་སྐོར་ལམ་དང། བྲག་གི་ངོས་སུ་རྡོ་བརྐོས་སྐུ་བརྙན་རང་བྱོན་མང་པོ་དང། བྲག་ཕུག་འདིའི་ལྷོ་ངོས་རི་ལྡེབས་སུ་རྟ་མགྲིན་བྲག་ཕུག་ཅེས་བྲག་ཕུག་ཆུང་བ་དེའི་ནང་རྟ་མགྲིན་རང་བྱོན་ཡོད་པ་རིག་གསར་སྐབས་གཏོར་བཤིག་སོང་ཞིང། ལྕགས་པོ་རིའི་ཤར་ངོས་ཀྱི་རི་སྣར་བྲག་ལྷ་བཙན་གདོང་ཞེས་བྲག་ལ་ཁྲོ་བོ་རྟ་མགྲིན་དང་བདུད་རྩི་འཁྱིལ་བ་འབུར་དོད་དུ་བརྐོས་པ་སོགས་རྡོ་བརྐོས་ངོ་མཚར་ཅན་ཡང་ཡོད། ཡང་བཤད་སྲོལ་གཞན་ཞིག་ལ་བྲག་ལྷ་ཀླུ་སྒུག་ནི་བཙན་པོ་སྲོང་བཙན་གྱི་བཙུན་མོ་རུ་ཡོང་བཟའ་རྒྱལ་མོ་བཙུན་གྱིས་བཞེངས་ཚུལ་བཀའ་ཆེམས་སུ་གསལ་ཞིང། ངག་རྒྱུན་དུ་བྲག་ལྷ་ཀླུ་སྒུག་ནི་སྲོང་བཙན་སྒམ་པོའི་བཙུན་མོ་སྟོད་ལུང་མོང་བཟའ་ཁྲི་ལྕམ་གྱིས་བཞེངས་ཚུལ་དང་ཆོས་རྒྱལ་སྲོང་བཙན་གྱི་སྲས་གུང་རུ་གུང་བཙན་ཡང་གནས་དེར་འཁྲུངས་པར་གྲགས། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་ཀློག་པའི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ང། ལྕགས་པོ་རི་སངས་རྒྱས་སྟོང་སྐུ། ལྕགས་པོ་རི་བཻ་ཌཱུ་རྱ་རྡོ་བརྐོས་ཀྱི་སངས་རྒྱས་སྟོང་སྐུ་ནི། ལྕགས་པོ་རི་རི་གཤམ་གྱི་ནུབ་ངོས་བྲག་ལྡེབས་སུ་སངས་རྒྱས་མི་འཁྲུགས་པའི་སྐུ་ཆེན་པོ་ཞིག་གིས་གཙོས་སྐུ་བརྙན་སྟོང་ཕྲག་མང་པོ་བྲག་ལ་བརྐོས་པ་དེ་དག་ནི། ཐོག་མར་དུས་རབས་བཅུ་བཞི་པའི་ནང་རྡོ་རིང་པཎྜི་ཏས་ཡོན་སྦྱར་ནས་བཞེངས་སྐད་དང། ལྷ་སའི་གྲོང་མི་འདས་གྲོངས་སུ་གྱུར་བའི་སྐྱེས་རྟགས་བཞེངས་མི་ཐུབ་མཁན་ཡིན་ན་དེ་གར་སྐུ་དཀར་སྒྲོན་ན་འཐུས་ཚུལ་གྱིས་དེ་སྔ་དེ་ལྟར་བྱེད་སྲོལ་ཡོད་པར་གྲགས་ཀྱང། ཕྱིས་རྡོ་བརྐོས་ཀྱི་སྐུ་དེ་དག་ལ་ཚོན་གཏོང་སྐབས།

ལྷ་བཟང་གི་བཙུན་མོ་ཚེ་དབང་རྒྱལ་མོ་བུད་མེད་ཞིག་ཡིན་སྟབས་ལར་ཞེན་ལ་དགོངས་ནས་རེ་བཅོལ་གྱི་བཀའ་བསྡུར་གནང་བར་ཕེབས་ཀྱང། རྒྱལ་པོ་ལྷ་བཟང་གི་བཙུན་མོ་སྟོད་ལུང་བ་ཚེ་དབང་རྒྱལ་མོས་སྣེ་ཁྲིད་པའི་དམག་དཔུང་གིས་སྡེ་སྲིད་སངས་རྒྱས་རྒྱ་མཚོ་མཆོག་མིག་གིས་མཐོང་མ་ཐག་དྲི་བ་དྲིས་ལན་ཙམ་ཡང་མ་བྱས་པར་མགུལ་བྲེགས་ནས་བཀྲོངས། དེ་རྗེས་ལྷ་བཟང་གིས་སྡེ་སྲིད་ཀྱི་སྲས་ངག་དབང་རིན་ཆེན་རྒྱ་ནག་ཏུ་ཕྱིར་འབུད་དང་སྲས་གཞོན་པ་དམག་ཟོར་ཚེ་རིང་པོ་ཏཱ་ལའི་མདུན་ཐད་གཙང་པོའི་འགྲམ་དུ་བཀྲོངས་པས་དེར་དེའི་དྲན་གསོ་ལྟ་བུར་དམག་ཟོར་རྡོ་ཕུང་ཞེས་པ་བཙུགས་པ་ཡིན་ལ། དམག་ཟོར་རྡོ་ཕུང་གི་འགྲམ་དུ་སྔར་ཤིང་རིགས་གསུམ་མགོན་པོ་ཞེས་རྒྱ་ལྕང་གི་སྡོང་པོ་ཆེན་པོ་ཞིག་ལ་ཡལ་ག་གཅིག་སེ་བའི་སྡོང་པོ་མེ་ཏོག་དང་འབྲས་བུ་དུས་སུ་སྨིན་པ། ཡལ་ག་གཅིག་གྲོ་བའི་སྡོང་པོ་བྱས་པ་ངོ་མཚར་ཅན་ཞིག་ཀྱང་ཡོད། གསན་མཁན་རྣམ་པ་ཚོ། ཐེངས་འདིའི་གསུང་རྩོམ་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་དྲན་བྱམས་དཔལ་མཚོ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་བསྒྲིལ་པའི་གོང་གོང་དུ་གསན་པའི་གསར་འགྱུར་གྱི་སྙིང་དོན་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་བོད་ནང་རྒྱ་ནག་གཞུང་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བཙན་འཛུལ་བྱས་ནས་ལོ་ངོ་དྲུག་ཅུ་རེ་བཞི་འཁོར་བའི་དུས་དྲན་སྲུང་བརྩི་དང་ལྷག་པར་དུ་རྒྱ་ནག་གཞུང་ལ་ངོ་རྒོལ་མཚོན་ཆེད་ལོ་འདིར་ཡུ་རོབ་ཁུལ་གྱི་བོད་མི་ཚོས། ཨི་ཊ་ལི་རྒྱལ་ས་རོམ་ནང་ལས་འགུལ་སྤེལ་འཆར་ཡོད་འདུག་གསར་འགྱུར་གཞན་ཞིག་ལ། ཨ་མི་རི་ཀའི་ཨེཕ་བྷི་ཨ་ཡི་འམ་དབུས་གསང་བའི་ལས་ཁུངས་ཀྱི་སྤྱི་ཁྱབ་ཁི་རི་སི་ཏོ་ཕར་རེ་མཆོག་གིས་གཟའ་མིག་དམར་ཉིན། ཏོག་དབྱིབས་གཉན་རིམས་འམ་ཡོངས་གྲགས་སུ་ཀོ་བིད་བཅུ་དགུ་ཞེས་པའི་ནད་འདི་བཞིན་ཐོག་མར་རྒྱ་ནག་གི་ཝུ་ཧན་གྲོང་ཁྱེར་ནང་གི་སྨན་རྫས་བརྟག་དཔྱད་ཁང་ནས་གྱར་བ་ཞིག་ཡིན་པ་ང་ཚོས་ཡུན་རིང་ཞིབ་འཇུག་བྱས་པ་བརྒྱུད་ནས་ཕལ་ཆེར་ཤོད་ཐུབ་ཀྱི་རེད་ཅེས་གསུངས་འདུག་ལ། དུས་ཚོད་ཀྱི་ཆ་ནས་ལས་རིམ་འདིའི་ཞུ་མཚམས་ད་ག་བཞག་གི་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།